བླུན་པོ། མི་བརྗེད། ནགས་ལུག་ཞུགས་འདེད་ཀྱི་འོས་སུ་ཞུགས་ནས་མི་བརྗེད་ཉི་མ་སངས་རྒྱས་ཆེན་པོ། དེ་ལྟར་ནགས་ལུག་ཞུགས་འདེད་འོས་སུ་ཞུགས་ནས་ལག་བསྟར་ལག་ཡོད་ཀྱི། དཀའ་ངལ་འདི་ང་ཕྱིའི་རྒྱལ་ཁབ་ནང་ལུགས་དེ་དཀའ་ངལ་སུ་ཡིས་བྲལ་ལས་དཀའ་ངལ་ཆེ་ཤོས་ཅི་པ་ར་དེ་གཞུང་འགལ་དེ་བས། བརྩི་བུ་ཡིན་པས་དེ་གཞན་མི་སུ་གི་བས་དེ་བས་ཞུ་རེ་དེ་བོང་བུ་ར་ཚོ་བུ་ཡིན་མས་སེ་ཞུ་ནི་ལ། ད། ལག་ཡོད་ཀྱི།

དཔལ་འབྱོར་གྱི་གནས་སྟངས་དེ་ཅོ་ཏྲ་ཅིག་ཡེ་བི་ཀ་བྷླུ་ར་ང་ཅ་ར་གི་དེ་རྒྱ་ཤ་གཉིས་དག་སྦྲུལ་ལོ་ཕབ་ཚུ་བ་ཅིན་ཏ་ང་ཅ་ར་ལོ་ཏར་ཅིན་ཏུ་བས་ང་ཅ་ར་གི་དེ་དཔལ་འབྱོར་གྱི་གནས་སྟངས་དེ་ལེ་གཤོམ་འཇོ་ཏོ་དེ་ད་ང་ཅ་ར་གི་དེ་ཕབ་ཚུ་འོང་སའི་རེ་བ་བོམ་ཡེ་སེ་ཤུ་ནི།
མི་རྗེ་གི་ད་ལ་ཡོ་དུས་སུ་ལེ་གཤོམ་བས་སྤྲུལ་ཚུ་ནི་གི་དོན་ལས་ཐབས་ལམ་དེ་ཁ་ལས་ཤི་ར་ཙམ་དེ་ཡོད་སའི་སུ་འདས་དེ་ཡ་ནི་སུ་ག་ཆི་ར་ཡིན་ན་ཅི་གསུང་ན་སའི་ཤུ་ནི་ལ།

ང་ཆེ་ར་གི་ག་ཅི་ཏབ་མོ་དེ་ཐོན་གོ་སིན་ང་ཆེ་ན་ཅན་བུ་སྟ་བུམ་དེ་སུ་ཆིས་རྒྱལ་ཁབ་ཇོ་བོ་ད་ལ་ལུ་གི་ང་ཆེ་ར་གི་ཕྱོགས་ཐམ་ཇི་མི་གི་ལ་ཇི་མི་གི་ངོ་ཚབ་དེ་སུ་དེ་ངོ་མ་ཡིན་ན་ཛི་མ་ཡིན་ན་དེ་ལོ་ལེ་ཤུ་མེ་རྟག་ཆིས་མ་ཆིས་ཁོང་ཆ་ཆ་ད་ཅི་ཁ་ཇོ་ནི་གི་སེ་ཅལ་དུ་སེ་ཤུ་ནི་ཅིས་དེ་ཁོ་ར་ན་ཅན་བུ་སྟ་བུམ་དེ་སུ་གི་དེ། བྷ། ས་དུང་ཡེ་ཟེ་ཁོ་ར་ཆབ་དྲ་བེའུ་ཅི་ག་ར་སྟག་ཅེ་མ་བེ་བ་གབ་ཏུ་ཅབ་དི་ས་དུང་གི་གོ་སྐབས་ལེ་མེ་ཟེ་ཞུ་ནི་ལ་དི་ས་དུང་དེ་བེ་ཡེ་ཟེ་ཆབ་དྲ་བེའུ་ཅི་ང་ཆར་ལའེ་ལྷན་ཁ་ལུ་ཁོ་ར་གི་དྲེ་བ་ཐབ་གོ་ལ་དེ་དི་མ་ཚེ་དེ་ལ་ལུ་གི་ཁོ་ར་གི་ག་ཅི་བེ་ནི་དུ་སེན་མ་ཇོ་ཡི་ཧེ་མ་ལེ་ར་དེ་ཐུས་དི་སོའི་ག་ར་ཐབ་ནི་དུ་ལ།

བཅད་ལྔ་དང་བཅུ་དྲུག་སྟོང་ཕྲག་བཅུ་དྲུག་སའི་ང་རྒྱལ་ཡ་མཚོ་ཁ་ན་ཞུ་ཡིག་ལ། སྟོང་ཕྲག་བཅུ་དྲུག་དང་སུམ་བརྒྱ་བཞི་བཅུ་ཞེ་བཞི་སའི་ཨ་ནུ་ཅི་ཞུ་ཡིག་ང་རྒྱལ་ཡིན་ལ། ད་དེའི་ང་རྒྱལ་བདག་འཇའ་དབྱིན་དང། བཅུ་པ་ཚུན་ཚད་ཀྱི་ཐོ་དབྱིན་སའི་ཞུ་ནི་ལ། དེ་ཨ་ནི་བེའུ་དང་ང་རྒྱལ་ར་གི་འདི་ན་འགའ་ཅི་ང་རྒྱལ་ལས་རིམ། ལྟ་བུ་ནོར་བུ་གི་ང་རྒྱལ་ར་ཤ་ར་ཤ་ར་ལ་ཅི་ནི་གི་སོས་ཡོད་པ་ལ་དེའི་མ་ཚད་ང་རྒྱལ་ར་འདི་དང་ཅི་ཁ་དེའི་ང་རྒྱལ་ར་གི་གནས་སྐབས་ཀྱི།

ཏུ་རུ་སུའི་ཐེར་འབུམ་མཚོན་ཚོད་ཀྱི་ཟས་དྲོ་ར་བཏང་ནས་ཡོད་པ་ཅན་ཏེ་དེ་ཡང་གཞུང་ལུགས་གཞུང་ལས་ལྷན་ཁ་ལུ་ནག་མོ་དེ་ཏེ་ཁྲམ་ཁྲམ་ས་ར་ཏེ་ཏེ་ལ་མ་ཐོ་བ་འདོན་མི་འདོད་སུ་ལུ་ནག་ད་བ་ཅི་དེ་གིས་ཁོང་ལུ་བེམ་པོ་སྦོམ་ཕ་ར་ཐུག་ནས་ཟུམ་པའི་རྗེས་མེད་འདུག་པ་ལ། ང་ཅི་ར་ལས་རིམ་འདི་ད་ཅི་ཞུ་ད་ཟུམ་མི་ལས་རིམ་ན་ལས་རིམ་གྱི་དིན་ལས་ཅམ་ཅི་ར་ང་ཅི་ར་འགོ་བཙུགས་ད་ར་ཏི་རུ་ཐེར་འབུམ་ཅི་ལྷག་ཙམ་ཅི་ཡེ་ལ། འདི་ཕྱིའི་རྒྱལ་ཁབ་ལས་རྒྱ་གཞུང་ལས་འགྲོ་རུམ་ལས་དེ་འདི་དང་འདི་དང་གཅིག་ག་ང་ཅའི་གཞུང་ལས་མང་ཡུལ་བཙུ། དེ་འདི་རུ་ང་ཅའི་འདི་འདི་ན་ས་ཡ་བརྒྱ་དང་བཅུ་གཉིས་ཧེལ་བེ་ཏས་ཀྱིས་ང་ཅའི་ལོ་འགྲོ་རུམ་བས་འདི་ཡེ་ལ་བཟོ་སྐྲུན་གྱི་དེ་ལས་འདི་ཡིས་མ་བརྩི་བ་ར་ཡིན་ལ་འདི་སོ་སོ་བས་ར་ང་ཅའི་ལས་གུལ་བས་འདི་གི་ན་བརྩི་ར་མ་བརྩི་ལ་དང་ནི་བེའུ་ད་ར་ང་ཅའི་ར་ཐེར་འབུམ་གཅིག་ལྷག་ཙམ་ཡོད་ཟེར་ཞུ་ནི་ལ།

དང་འབྲེལ་བ་ཐབས་བསྡུས་པའི་མཛའ་དྲི་སྔ་ཕྱིར་དགའ་སྐྱིད་འགོ་བཙུགས་སྒོ་ཟིན། ཚོང་ལས་གོང་འཕེལ་ཞབས་ཏོག་ལྟེ་བ་སྲིད་མི་གཅིག་སྔ་ཕྱིར་འགོ་བཙུགས། དེ་ཚོང་ལས་གོང་འཕེལ་ལྟེ་བ་གི་ཞབས་ཏོག་ལྟེ་བ་འདི་ན་སྔ་ཕྱིར་དགའ་སྐྱིད་འབེལ་ཏོ་སྲིན། ན་གཞོན་འབུ་སྟ་འབུམ་འདི་སུ་མ་འཇོ། ཁོང་ར་ལུག་པོ་གཅིག་ཁ་བློ་བསླབས། ཚོང་གི་ལ་དེ་ནི་ལ་ང་ཅར་སྦྲུལ་པའི་ཚོང་པས་དགྲ་བི་བུ་ལས་དགྲ་བདུད་སེལ་མ་བཞི་པའི་བློ་བསླབ། འདིས་མ་ཚད་ང་ཅར་བི་འགྲོ་སྐོམ་གྱི་ཐོ་ལས་པའི་ཕ་ཕྱིའི་རྒྱལ་ཁབ་ལས་ཕ་ཚོང་པས་པེ་བེ་བ་ཅན་ཨེ་མེ་རི་ཀ་ལོ་ཡུ་རོབ་ལས་ཕ་ཚོང་པས་དགྲ་བི་བུ་ལས་དགྲ་བདུད་སེལ་གོས་ཕ་བི་འགྲོ་གྱི་ཐོ་ལས་པའི་བློ་བསླབ། ལེགས་སྦྱར་ལས་དང་ང་ཅར་རྣ་བརྙན་འདྲི་བ་རེ་སྐྱེས་པས་ང་ཅར་རྣ་བརྒྱན་བུ་ས་བུམ་འདི་སུ་ལུ་དགའ་ར་ཚོང་གི་སྐོ་ལས།

ང་ཅེ་རེ་རྫོང་ཁག་ལས་བྷ་ལྷིན་སི་ལས་བྷ་ང་ཅེ་རེ་ལས་རིམ་ལས་ཤ་བི་ལ་དེ་ཨ་ནི་ཙུམ་ལས་རིམ་འདྲ་མིན་སྣ་ཚོགས་བེ་དི་བེ་ཁོ་ར་ལུ་ཚོང་གི་ཀོ་ལས་ལྗོངས་དར་ཅིང་དེ་ལས་ཚོང་གི་ལ་ཁོ་ར་གི་བེ་ཚུབ་བེ་ཐེན་ཨ་སོ་དེ་ལས་འབྲོས་དེབ་ལི་ཤུམ་ཡེ་བེ་བ་ཅིན་ང་ཅེ་ར་བྷ་སྙུ་ཁ་དང་མཉམ་ཁ་ལ། ཚོང་དང་བརྡ་དོན་ལྟེ་བ་དུ་ཁ་ཁ་ལབ་ཨང་ནི་པའི་ང་ཅའི་རྒྱབ་སྐྱོར་འབད་དེ་པའི་ཁོ་རང་ལུགས་ཚོང་རིག་གི་ལ་དེ་དགོས་ཚུལ་ནི་གི་འདེ་པའི་སྒོ་སྐབས་སྦྱིན་ཏོ་སེ་ཞུ་ནི། མི་ཇི་མ་པ་ལུགས་དགོས་བཅུའི་ངོམ་པ་དེ་དེ་དེ་ལས་ཞུ་མི་ཉན་ལྟ་བའི་པོ་དུ་ལུགས། ལ་ཡོག་སོ་དུ་ལུགས་དེ་དེ་ཡི་ས་ཆི་ན་ཇོ་སྐམ་ནེ་ཕྱེ་ཏོ་ཨུ་ཀེ་སྐམ་ཨེབ་ཐུ་ཨི་མ་ཀེ་ཀང་ཁྲི་ཆུ་གུ་དུའི་བེ་བེ་དེ་པེ་ཁོ་གི་ཀམ་བློ་རིག་ཀམ་པི་ཏྲོ་ཡི་དོང་ཁ་དུའི་བེ་བེ་ནེ་གི་ལ་དེ་དེ་ཙ་ལ་ར་མེན་པེ་དེ་ག་ར་དེ།

བཅུ་བཞིའི་གླུ། འདི་རུ་བརྒྱ་ཆ་དུས་བབ་དུས་བབས་གསུམ་དང་ཚ་ལྔ་ཡག་ཟིན་ནོ། ཡེ་ཕྱི་སྟོང་ཕྲག་ལྔ་དང་ལྔ་བརྒྱ་བཟླས་ཀྱི་ཨམ་སུ་དེ་བས་ལ་མ་ཐོབ་པ་ཡུལ་མི་གི་ད་རི་ང་ཅའི་རུ་གི་ཐོ་ན་ཡོད་ཟེར་ཞུ་ནི་ད་འདི་ང་ཅའི་ཚ་བྱ་ཅན་གྱི་ཡིན་ཟེར་ཞུ་ནི་ད་ཨིན་མི་འདི་ཨིན་གོ་མི་འདི་ཙོ་ཧོ་ར་ཨམ་སུ་བུ་སུ་མ་ཤོ་ར་དེ།

དེ་ང་ཅར་ཁོ་ར་ལུ། འགོ་སྐབས་བཟོ་ནི་གི་ཐབས་ལམ་འདི་སུ་བྲིས་དོ་པེ་བེ་བ་ཅིན་ང་ཅེ་ད་ལ་བོམ་ཤ་ར་བཟོ་སྐྲུན་གི་ལ་དེ་མེ་ལ། ཐུ་དེ། དེ་བཅའ་བཅའ་ཐམ་པོ་ལོ་བཅའ་འབྲུག་ཅུ་ཐམ་པ་དེ་ང་ཅེ་རེ་ཤུན་གི་ལ་དེ་ལམ་བཟོ་ནི་ཟམ་བཟོ་ནི། འདི་སུའི་མེ་བ་ལ་ཁྱིམ་བཅབ་ནི་སློབ་གྲ་སྲ་བཅབ་ནི། ཁྲོམ་དེ་ཅུ་དྲུག་ད་རུ་ཐེ་བོང་དོ་འདི་སུ་ན་ལ་ན་མི་སུ་མི་འདུ་བ་ལ། ད་བཟོ་སྐྲུན་གི་ལ་ན་ང་ཅར་ཅི་དེ་ན་ན་མི་སུ་མི་ཤུ་བསྟན་དོ་སེ་ཤུ་ནི་ལ་ཤུ་བསྟན་ཁོ་ར་ལུ་ང་ཅར་ར་གི་ག་དེ་འདྲ་འདྲ

ཚོང་འབྲེལ་རྒྱ་སྐྱེད་ལས་རིམ་ཚིག་མི་གཅིག་འགོ་བཙུགས་པ་ལ་ཡ་ལེ་འགོ་བཙུགས་པ་ཁོང་ཕྱག་ཆབ་དང་ཁྱིམ་སྐྱབས་ནི་གི་ལྡན་ལས་ང་ཆེ་ར་གི་སྡེ་ཚན་གྱི་བཟོ་དོ་ལ་དང་སྡེ་ཚན་དེའི་བཟོ་ཡི་གང་ར་ཁོ་ར་ཕ་སྦྱོང་དར་སྦས་ཡི་གང་ར་ང་ཆེ་ར་གི་གཞུང་གི་མཁོ་སྒྲུབ་ཀྱི་ལས་རིམ་དེ་ག་དེ་བི་ཡི་ན་ལམ་ལུགས་དེ་ག་དེ་བི་ཡི་ན་མཁོ་སྒྲུབ་སྦས་ནི་གི་དེ་ལ་ཕ།

ད་ལྟོས་ཀྱི་གནས་སྟངས་ལྟ་བའི་བོད་དུ་ལུགས་ལ་ཡོད་ཀྱི་དཀའ་ངལ་དེ་ད་ལྟོས་ཀྱི་གཞུང་གི་ངོ་གང་ལོ་ཅམ་ཞིག་མེད་མ་ཞིག་ན་ཤུལ་ལས་ཀྱི་བལ་དེ་བེད་སྤྱོད་རས་དེའི་དལ་བར་བདུན་འཛོམས་བྱེད་དུ་ཨ་ནི་བས་ཡ་སོབ་སྒྲོག་ཅིག་པའི་བར་ཞིན་ད་རས་གཞུང་གི་དེ་དེ་ཁས་ལངས་སའི་སྒྲ་དེ་ལ། རྒྱ་ཆ་ལས་རྒྱ་ཆ་ག་ར་ལ་ཐོབ་བཟོ་ནི་སེ་མེད་དེ་གོའི་གྲ་སུ་ཅིག་བརྗོད་ནི་འདྲེ་མེད་ན་ལ། ཨ་ལ་ཡོད་མེད་མིག་གི་དཀའ་ངལ་དེ་འབྲུག་རྒྱལ་ཁབ་ལོ་ཅམ་ཅི་རི་མེད་ན་ལ་རྒྱལ་ཁབ་གཞན་ན་ལ་ཞིག་ཡིན་ད།

སྐྱེ་བོ་བདག་གིས་རིག་སྟོབས་ཅི་དགོས། དེ་ལས་ཉམས་མྱོང་དགོས་ལ། འདི་དགའ་ར་ཆ་ཚང་པས་འདི་དགའ་ར་ལུབ་མྱོང་ཨིན་འདི་བེ་རུ་དགའ་ར་གི་ཉམས་མྱོང་དགོས་ཟེར་ལབ་མེད་དེ་ལ་ཇི་མིན་ཆ་ཆབ་གི། དེ་ལ་བེ་ར་མ་བེ་གདོང་ཁ་ཡེ་མི་ལ་འདི་བེ་ར་མ་བེ་བེ་བ་ཅན་ཉམས་མྱོང་འདི་ཐོབ་ར་མི་སྲིད་ལ་ཨན་བེ་འདི་གི་གདོང་ཁ་ཡེ་མི་ལ་འདི་དགའ་ར་བེ་བེ་བ་ཅན་ཉམས་མྱོང་ཐོབ་བེ་བ་ཅན་དེ་ཉི་མ་གཉིས་པའི་སྒོ་སྐབས་འདྲབ་ཐོབ་གཉིས་ཀྱི